རྒྱལ་སྤྱིའི་འགྲུལ་བཞུད་དམ་དྲག་གིས་རྐྱེན་པས་བཟའ་ཟླའི་མཐོང་མཆན་ལག་འཁྱེར་གྱི་སྙན་ཞུའི་བརྒྱུད་རིམ་འགོར་ཡུན་སྔར་ལས་རིང་བ་ཆགས་ཡོད་འདུག་ཨོ་སི་ཀྲི་ལི་ཡའི་གཞིས་སྤོའི་ལྟེ་གནས་ཁང་ལ་གཞིགས་ན་ལོ་སྔོན་མའི་ནང་བཟའ་ཟླའི་མཐོང་མཆན་ལག་འཁྱེར་སྙན་ཞུ་འབུལ་མི་ཕྱེད་ཀ་ཙམ་ལ་མ་གཏོགས་མཐོང་མཆན་ལག་འཁྱེར་རག་མེད་པ་ཡིན་འདུག་མེག་ཀི་ཐ་ཕི་ལགས་ནི་ཨོ་སི་ཀྲི་ལི་ཡའི་འགྲོ་བ་མིའི་ཐོབ་ཐང་ཞིབ་འཇུག་ཚོགས་པའི་གཞིས་སྤོའི་གནད་དོན་གྱི་ཁྲིམས་རྩོད་པ་ཞིག་ཡིན་པ་དང་ཁོང་གིས། སྤྱིར་ཨོ་སི་ཀྲི་ལི་ཡའི་ཕྱི་ལ་ཡོད་པའི་བཟའ་ཟླ་རྣམས་ཀྱི་མཐོང་མཆན་ལག་འཁྱེར། ཨང་གསུམ་ཀླད་ཀོར་དགུ་ཞེས་པ་དེར་འགོར་ཡུན་དུས་ཟླ་བ་བཅོ་བརྒྱད་ཙམ་ཡིན་ཀྱང་ད་ཆ་ཏོག་དབྱིབས་གཉན་རིམས་ཀྱིས་རྐྱེན་པས་འགོར་ཡུན་དེ་བས་རིང་དུ་གྱུར་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན། Even before the Covid period, ཏོག་དབྱིབས་ནད་མ་ཁྱབ་གོང་ནས་མཐོང་མཆན་ལག་འཁྱེར་དེ་རག་པར་འགོར་ཡུན་ཧ་ཅང་རིང་པོ་ཡོད། ནད་ཡམས་དེ་བྱུང་ནས་བཟུང་སྙན་ཞུའི་བརྒྱུད་རིམ་དེ་བས་རིང་དུ་ཆགས་ཡོད། གཞིས་སྤོ་ལྷན་ཁང་གི་དྲ་ཚིགས་དུ་བལྟ་བ་ཡིན་ན་ད་ཆ་བཟའ་ཟླའི་ཐོངས་མཆན་ལག་འཁྱེར་དེ་རག་པར་དུས་ཡུན་ཟླ་བ་ཉི་ཤུ་རྩ་གཅིག་ནས་རྩ་བརྒྱད་བར་འགོར་གྱི་ཡོད་འདུག་ཡང John Hourigan ལགས་ནི Migration Institute of Australia ཞེས་པའི་ཚོགས་པའི་འགན་འཛིན་ཡིན་པ་དང་ཁོང་གིས་འདི་ལོར་བཟའ་ཟླའི་ཐོངས་མཆན་ལག་འཁྱེར་རག་མཁན་ཉུང་ཤས་ཤིག་རེད་ཅེས་ཁོང་གིས་གསུངས་དོན། The Minister has stated that this year. གཞིས་སྤོ་བློན་ཆེན་གྱི་གསུང་གསལ་ལྟར་ན་འདི་ལོར་བཟའ་ཟླའི་མཐོང་མཆན་རིམ་པ་དང་པོ་དེ་ཁྲི་བཞི་ཙམ་སྤྲད་ཡོད་འདུག་འོན་ཀྱང་སྙན་ཞུ་ཁྱོན་བསྡོམས་ཁྲི་བརྒྱད་ལྷག་ཡོད་ཀྱང་དངོས་སུ་མཐོང་མཆན་རག་མཁན་ཁྲི་བཞི་ལས་བྱུང་མེད་ན་སྙན་ཞུ་འབུལ་མི་ལྷག་མ་རྣམས་ཀྱི་འགོར་ཡུན་དེ་ལོ་གཉིས་ལས་ལྷག་ཆགས་པ་རེད།

འགྲིམ་འགྲུལ་དམ་དྲག་རྐྱེན་པས་མཐོང་མཆན་ལག་འཁྱེར་དུས་ཚོད་རྫོགས་པ་ཡིན་ན་གཞིས་སྤོ་ལྷན་ཁང་གི་ངོས་ནས་འགན་ལེན་གྱི་རེད་ཅེས་ཁོང་གིས་གསུངས་དོན། འགྲིམ་འགྲུལ་དམ་དྲག་ཡོད་བཞིན་དུ་ཁྱེད་ཀྱི་བཟའ་ཟླའི་མཐོང་མཆན་དུས་ཚོད་རྫོགས་པ་ཡིན་ན་འབྲེལ་ཡོད་ལྷན་ཁང་ལ་ཐད་ཀར་འབྲེལ་གཏུག་གནང་ནས་གནད་དོན་འགྲེལ་བརྗོད་བྱས་པ་ཡིན་ན་མཐོང་མཆན་ལག་འཁྱེར་དུས་འགྱངས་བྱེད་ཀྱི་རེད་བསམ་གྱི་འདུག་དེ་བཞིན On Shore ཞེས་པ་དེ་ཨོ་སི་ཀྲི་ལི་ཡའི་ནང་དུ་སླེབས་ནས་བཟའ་ཟླའི་མཐོང་མཆན་ལག་འཁྱེར་སྙན་ཞུ་འབུལ་མཁན་རྣམས་ལ་ཡང། དཀའ་ངལ་དེ་མཚུངས་འཕྲད་བཞིན་པ་ཡིན་འདུག་པེ་རུ་ནས་ཡིན་པའི་ལུ་སི་ཨ་ནོ་དང་ཁོང་གི་བཟའ་ཟླ་ཨོས་ཏྲེ་ལི་ཡའི་མི་སེར་ཡིན་པ་ཀྲིའུ་ལགས་གཉིས་སྙན་ཞུ་བརྒྱབ་ནས་ལོ་ལྔ་ལྷག་སོང་ཡོད་འདུག་ཧོ་རི་ཀེན་ལགས་ཀྱིས་སྙན་ཞུ་ལམ་ལྷོང་ཡོང་བར་རང་ཉིད་ཀྱི་འབྲེལ་བ་ངོ་མ་ཡིན་ཚུལ་ཡིག་ཐོག་ཏུ་བཀོད་དགོས་པ་དང། དཔང་རྟགས་ཡིག་ཆ་གང་མང་དགོས་ཞེས་ཁོང་གིས་གསུངས་དོན། ཁྱེད་ཀྱི་བཟའ་ཟླའི་མཐོང་མཆན་ཆེད་སྙན་ཞུ་འབུལ་སྐབས་གཞིས་སྤོ་ལྷན་ཁང་ལ་རང་ཉིད་ཀྱི་འབྲེལ་བའི་སྐོར་དཔང་རྟགས་ཡིག་ཆ་གང་མང་ཞིག་སྤྲད་དགོས་པ་ཡིན། དཔེར་ན་ཕན་ཚུན་འབྲེལ་བ་གང་ལྟར་བྱེད་ཀྱི་ཡོད་པ་དཔལ་འབྱོར་དུ་རྒྱབ་སྐྱོར་བྱེད་ཀྱི་ཡོད་མེད། ཡང་ན་ཁང་པ་གཅིག་ནང་དུ་མཉམ་སྡོད་བྱེད་ཀྱི་ཡོད་མེད་ཁ་གསལ་པོ་སྟོན་ཐུབ་པ་དགོས། སྤྱིར་བཏང་འབྲེལ་བ་བྱེད་ཚུལ་མི་འདྲ་བ་ཡོད་ཀྱང་གལ་ཏེ་ཁྱེད་ལ་དཔང་རྟགས་ཡིག་ཆ་དང་པར་སོགས་དེ་ཙམ་སྟོན་རྒྱུ་མེད་ན་ཁག་པོ་ཆགས་པ་རེད། དེ་བཞིན Taaffe ལགས་ཀྱིས་ཁྱེད་ཀྱིས་དྲ་ཐོག་ནས་སྙན་ཞུ་བརྒྱབ་གྲུབ་རྗེས་ཉེན་རྟོག་པའི་ལག་འཁྱེར་དང་འཕྲོད་བསྟེན་བརྟག་དཔྱད་ཀྱི་གྲུབ་འབྲས་སོགས་དགོས་པ་ཡིན་ཞེས་ཁོང་གིས་གསུངས་དོན། Now the character སྟབས་མ་ལེགས་པ་ཞིག་ལ་ཉེན་རྟོག་པའི་ལག་ཁྱེར་དང་འཕྲོད་བསྟེན་བརྟག་དཔྱད་གཉིས་དུས་ཡུན་ལོ་གཅིག་ལས་འདང་གི་མེད། འོན་ཀྱང་སྙན་ཞུའི་བརྒྱུད་རིམ་ལོ་གཅིག་ལས་མང་བ་འགོར་གྱི་ཡོད་པས་ཡིག་ཆ་དེ་དག་ག་དུས་ལེན་དགོས་མིན་ཁ་གསལ་པོ་ཞིག་མེད། དེ་སྔ་ས་ནས་ལེན་པ་ཡིན་ན་དུས་ཚོད་རྫོགས་པར་བརྟེན་སླར་ཡང་ལེན་དགོས་དུས་འགྲོ་སོང་འཕར་མ་བཏང་དགོས་ཀྱི་ཡོད།

གནས་སྟངས་ཤེས་རྟོགས་གང་ཡང་མེད་པའི་དཀའ་ངལ་ཆེན་པོ་ཡོད། དེར་བརྟེན Taffy དང Horrigan ལགས་གཉིས་ཀྱིས་ཁྱེད་ཀྱིས་རིམ་བཞིན་དཔང་རྟགས་ཡིག་ཆ་གང་མང་ཞིག་སྤྲད་དགོས་ཞེས Horrigan ལགས་ཀྱིས་གསུངས་དོན། I should actually email it. བཟའ་ཟླའི་བར་འཕྲིན་ཐུང་དང Skype WhatsApp Viber སོགས་ནང་འབྲེལ་བ་གནང་ནས་དེའི་དཔང་རྟགས་ཀྱི་ཚུལ་དུ་ལྷན་ཁང་ལ་ཕུལ་དགོས། གནས་ཚུལ་དེ་ནི་བཟའ་ཟླའི་མཐོང་མཆན་དང་འབྲེལ་བའི་སྤྱི་བཏང་གི་གནས་ཚུལ་ཞིག་ཡིན་པས་གལ་ཏེ་ཁྱེད་ཀྱི་གནས་སྟངས་རང་ལ་དམིགས་པའི་ལམ་སྟོན་དགོས་ཚེ་གཞིས་སྤོའི་གནད་དོན་དུ་མཁས་པའི་ལམ་སྟོན་བླངས་ན་ལེགས་པ་ཡོད། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ།
ཁྱེད་རང Australia ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan དུ་གསན་རྒྱུ་ཡོད།